ལྷན་རྒྱས་གཟིགས་མོ་བ་ཚང་མ་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ལོ་གསར་གྱི་འཚམས་འདྲི། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་ཨ་མ་བག་གྲོ་སྐུ་ཁམས་བཟང་གཏན་དུ་བདེ་བ་ཐོབ་པར་ཤོག་མཚམས་འདི་ལ་ཇོ་ལགས་བཀྲས་ཆུང་ལགས་ཀྱིས་བཏང་གནང་པའི་གཞས་ལོ་གསར་ཞེས་པ

ཡར་བླ་མ་རྣམས་ལ་ལག་གཉིས་ཐལ་མོ་སྦྱར་ནས་སྒོ་གསུམ་གུས་པས་འཚམས་འདྲིའི་མཆོད་པ། བླ་མའི་སྐུ་ཚེ་བསྐལ་བརྒྱར་བརྟན་པ་དང། བླ་མ་དང་བྱང་ཆུབ་སེམས་དཔའ་གང་ན་སུ་བཞུགས་པའི་ཐུགས་སྨོན་རྣམས་ལྷུན་གྱིས་འགྲུབ་པ་དང། བདག་སོགས་སེམས་ཅན་ཡོངས་ལ་བླ་མའི་བྱིན་རླབས་ཆུའི་རྒྱུན་ལྟར་ཐོབ་པའི་བཀྲ་ཤིས་སྨོན་ལམ་ཞུ།

རང་ལུས་རིན་ཆེན་ཆེན་པོའི་ཕ་མ་ཡོངས་ཀྱི་བརྩེ་བའི་ཐུགས་རྗེ་བཀའ་དྲིན་ནི་བླ་ན་མེད་པའི་འགྲོ་བའི་འབྱུང་གཞི་ཡིན་པས། བྱམས་བརྩེའི་བདག་ཉིད་ཕ་མ་གཉིས་ཀྱི་སྐུ་ཚེ་སྲ་ཞིང་ཐུགས་ཁམས་བདེ་བའི་བདེ་སྐྱིད་ལོངས་སྤྱོད་ཕུན་སུམ་ཚོགས་པ་དང་གཏན་དུ་བདེ་བ་ཐོབ་པའི་བཀྲ་ཤིས་སྨོན་ལམ་ཞུ།

འཇིག་རྟེན་འདིའི་སྤྱི་ཚོགས་ཀྱི་འཁོར་གྲོགས་གཉེན་ཚན་དང་སྤུན་གྲོགས་ཡོངས་ལ་བདེ་སྐྱིད་ལྷ་དང་མཉམ་པ་ལོངས་སྤྱོད་ཀླུ་དང་མཉམ་པ། བརྩེ་དུང་ལས་འཕྲོའི་དམ་ཚིག་སྲ་ཞིང་བརྟན་པའི་ཅི་བསམ་འགྲུབ་པའི་བཀྲ་ཤིས་སྨོན་ལམ་ཞུ། པ་སངས་ལྷ་མོ་ལགས་དང་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་པའི་གཞས་ང་ཚོ་བོད་ཀྱི་ལོ་གསར་ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་འཕགས་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ཐེངས་འདིའི་ལས་རིམ་ནང་ལ་རྣམ་པ་ཚོ་ལ་གུས་པས་ཉི་ཤུ་དགུ་ཉིན་མོ་ངོ་སྤྲོད་དང་ཉིན་དེར་བྱེད་སྒོ་ག་རེ་ག་རེ་སྤེལ་གྱི་ཡོད་མེད་སྐོར་ལ་ཞུ་རྒྱུ་ཡིན་པས་མཁྱེན་པ་རྣམས་ལ་དྲན་གསོ་དང་མ་མཁྱེན་པ་རྣམས་ལ་ཤེས་བྱ་གསར་པ་ཐོབ་པའི་རེ་བ་ཞུ་གི་ཡོད། ཉི་ཤུ་དགུ་ནི་ལོ་རྙིང་པ་དེ་ལ་ཕེབས་སྐྱེལ་ཞུ་ཡག་དང་ལོ་གསར་པ་དེ་ལ་ཕེབས་བསུ་ཞུ་ཡག་གི་ཉི་མ་ཁྱད་པར་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད་དེ་འདྲ་སོང་ཙང་ཉིན་མོ་དེ་ལ་རང་རང་སོ་སོའི་ཁྱིམ་ཚང་གི་ཕྱི་ནང་བར་གསུམ་གྱི་གཙང་སྦྲ་བཟོས་པ་དང། དེ་ཡི་རྗེས་ལ་རང་རང་སོ་སོའི་མགོ་དང་གཟུགས་པོ་སོགས་ཁྲུས་ཀྱི་ཡོད་པ་རེད་དེ་བཞིན་དགོང་མོ་དེ་ལ་ཚང་འཛོམས་ཐོག་དགུ་ཐུག་འཐུང་གི་ཡོད་པ་རེད་དགུ་ཐུག་ནི་དམིགས་བསལ་ཅན་གྱི་ཐུག་པ་ཡིན་པ་དང་ཐུག་པ་དེ་ཡི་ནང་ལ་གྲོ་མ། ལ་ཕུག། ཕྱུར་ར། བཅས་ཟས་རིགས་སྣ་ཁ་དགུ་བླུགས་ཀྱི་ཡོད་པ་རེད་དགུ་ཐུག་དང་མཉམ་དུ་ཐུག་པའི་ནང་ལ་ཡང་བག་རིལ་ཀྱང་བླུགས་ཀྱི་ཡོད་བག་རིལ་ནང་ལ་ཡང་ཉི་མ་ཟླ་བ་སོལ་བ་སོགས་བཟང་ངན་གྱི་རྟགས་སྣ་ཚོགས་བླུགས་ནས་ནང་མི་ཚང་མར་སྤྲད་ཀྱི་ཡོད་པ་རེད་དེ་ནས་ནང་མི་སོ་སོའི་དྲིལ་གླུད་བཟོས་ནས་ལོ་གཅིག་གི་ཞག་མ་སུམ་བརྒྱ་དྲུག་ཅུ་རེ་ལྔའི་བགེགས་དབང་བར་ཆད་ཚང་མ་ཁྱེར་སོང་ལབ་པ་དང། ནང་ནས་མེ་ཁྱེར་ནས་དོན་ཤོག་མ་ཅེས་ཁ་ནས་འབོད་ནས་གླུད་མཉམ་དུ་བརྫངས་ནས་ས་ཆ་སུམ་མདོ་གཅིག་ལ་གཡུག་གི་ཡོད་པ་རེད། དེ་བཞིན་ཉིན་མོ་དེ་ལ་ས་ཆ་ཁ་ཤས་ལ་དགུ་གཏོར་དང་དགུ་འཆམ་ཡང་མཇལ་རྒྱུ་འདུག་དེ་རིང་དེ་ཙམ་ཡིན་པས་རྣམ་པ་ཚོ་དགོང་མོ་དགུ་ཐུག་མཉེས་པོ་གནང་རོགས་གནང། དེ་བཞིན་ལོ་འདི་ཡི་བགེགས་དབང་བར་ཆད་ཚང་མ་དོར་བ་དང། རྣམ་པ་ཚོ་ལོ་གསར་པ་དེ་ལ་ནད་མེད་ཚེ་རིང་ཁྱིམ་ཚང་འཆམ་མཐུན

ཟླ་རེ་ལ་དུས་གཉིས་རེ་གཟའ་མཇུག་སོ་སོར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད་པས་འབྲུག་གི་འབྲུག་གི་ལོ་གསར་གྱི་གཞས་མུ་མཐུད་ནས་བཏང་ཡག་ཡིན་པས་གཞས་འདི་དག་དགྱེས་གསན་ཡོང་བ་ཞུ། ཐུགས་རྗེ་ཆེ།